དབུ་མ་བུ་ཆུང་མང་པོ་བཅོས་ཏེ་སྟོང་ཉིད་ལ་ལྟ་བ་རྟོགས་མ་ཐུབ་པར། དཔལ་ལྡན་ཟླ་བའི་ལེགས་བཤད་ཀྱི་འོད་དཀར་ཕྲེང་བ་དྲན་བཞེད་ན་བླ་མའི་དྲིན་གྱིས་བསྐྱངས་པའི་ཚེ་བདག་གི་ཡིད་ཀྱིས་ངལ་གསོ་ཐོབ། བ་ལས་རྟེན་འབྲེལ་བསྟོད་པ་གི་ནང་ལ་ཡོད་པ་དེ། དེ་ཡིན་དུས་བཤེས་གཉེན་བསྟེན་ཚུལ། འདི་ཡུལ་བཤེས་གཉེན་དུ་སྤྲོ་བྱས་ཏེ།

རེད་ལ། དེ་བཤེས་གཉེན་གྱིས་རང་གི་དགེ་བའི་བཤེས་གཉེན་གྱི་བཀའ་དང་དགེ་བའི་བཤེས་གཉེན་གྱིས་སྟོན་ཟན་གྱི་ཚིག་དེ་འོག་ལས་རང་གིས་ཉམས་ལེན་མ་བྱས་པའི་གནད་འགའ་ལས་དེ་ཡིན་དུས་རང་གི་དགེ་བའི་བཤེས་གཉེན་དེ་སངས་རྒྱས་ཡིན་པར་ཐག་གཅོད་དགོས་རྩ་བ། ཐག་ཆོད། དད་པ་ནི་ཡིད་ཆེས་པ་ཞིག་རེད། ཡིད་ཆེས་པ་དེ་ཡང་རང་ལ་སྐྱིད་སྡུག་ལེགས་ཉེས་སྐྱོན་དག་ཅིག་བྱུང་ན་ཡང་དགེ་བའི་བཤེས་གཉེན་དེ་ལ་མ་གཏོགས་པའི་དེ་མིན་སུ་དེ་ལ་རེ་ས་མེད།

འོང་ཉེ་ཚུལ་ལ། གྲྭ་པ་གྲྭ་ཚང་ཟེར་ཏེ། བླ་མ་ཞིག་ལ་དེ་ནས་དཔེ་ཀློག་གྱིས་འདི་ཞིག་དང་རྫོང་རེ་སོང་རྒན་གྱིས་རློམ། སྲིད་ཚོགས་མི་ཚ་ཆུ་རྒན་གྱི་ཞབས་འཁྲུ་རྒྱུ་དང་ཞབས་འཁྲུ་རྒྱུ་དང་རྒན་ལ་ཞབས་ཏོག་ཞུ། དེའི་བཀའ་དྲིན་ལ་བརྟེན་ནས་ད་ལྟ་ཕྲན་བུ། དམ་པའི་གསུང་རབ་དགོས་གཞུང་ལས་གོ་བ་ཕྲན་བུ་ལོན་ཐུབ་པ་གཅིག་དང། ཐ་ན་མིང་ཙམ་གྱི་གཅིག། ལོ་ཙཱ་གི་ཚུལ་གྱིས་དགེ་རྒན་གྱི་གསུང་འདི་བཞིན་དུ་ལོ་ཙཱ་གི་ཚུལ་ལ་གྱིས་ཤེས་ཐུབ་པ་དེ་རྒན་གྱི་བཀའ་དྲིན་གྱིས་ཏེ།

དེ་ཡིན་དུས་རང་གི་འདི་ཕྱིའི་ལེགས་ཚོགས་ཐམས་ཅད་ཀྱི་རྩ་བ་དགེ་བའི་བཤེས་གཉེན་ལ་བརྟེན་ནས་བྱུང་བ་དང་དགེ་བའི་བཤེས་གཉེན་གྱི་བ་ལས་ཁྲིད་ན་དེར་ད་ལྟ་རང་གི་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་དེ་མི་དགེའི་དབང་དུ་མི་འགྲོ་བ་དང་མི་མཐུན་ཕྱོགས་ལ་མི་འགྲོ་བ་ཡག་པོ་ཡོད།

བདེ་མཆོག་གི་རྒྱུད་གསུངས་པ་དུས་ཚོད་ལ་ཧེ་རུ་ཀ་ཞལ་བཞི་ཕྱག་བཅུ་གཉིས་ཀྱི་རྣམ་པར་བསྟན་ནས། མདོ་རྒྱུད་རང་རང་རང་དང་མཐུན་པའི་སྐུ་གི་རྣམ་པ་མི་འདྲ་བ་དེ་བསྟན་ནས། ཆོས་གསུངས་པ་རེད་མ་གཏོགས་པའི་དོན་དུ་ཤཱཀྱ་ཐུབ་པ་རང་ཡིན་པ་དེ་ཡིན་པའི་རྟགས་སྐུའི་ངོ་བོ་གཅིག་ཉིད་ལ་རྒྱུད་ཐ་དད་ཀྱང་མེད་པའི་རྒྱུ་མཚན་ཏེ། ཤཱཀྱ་ཐུབ་པ་རང་ཉིད་སྐུ་དངོས་ཀྱི་གདུལ་བྱ་རྫོགས་ནས་མྱ་ངན་ལས་འདས་ཟིན་ན་ཡང།

ངོ་བོ་གཅིག་རང་ཡིན། དེ་འདྲ་བ་དེ་ལས་ངེས་པ་གཉིས་པོའི་སྒོ་ནས་ཚོགས་ཞིང་གྱི་གཙོ་བོ་ལ་གསོལ་བ་བཏབ་ན། བཤེས་གཉེན་བསྟེན་ཚུལ་ལ་རྟོགས་པ་དང་མྱོང་བ་དེ་དེ་ལས་ཧོ་ལས་སྐྱེས་བ་རེད། ཧོ་ལས། ཧོ་ལས། དེ་ཡིན་དུས་བླ་མ་ནི་སངས་རྒྱས་ཀུན་གྱི་ཡེ་ཤེས་ཀྱི་རང་གཟུགས་གཅིག་ཏུ་བསྡུས་པའི་ངོ་བོ་ཡིན་པས། ངེས་པ་རྙེད་དགོས་པ། བར་གྱི་བར་ལས་ངེས་པ་རྙེད་དགོས། དེ་ཡིན་དུས་དུས་དུས་ལ་བཤེས་གཉེན་བསྟེན་ཚུལ་དེ་ལ་ཧ་ཅང་གི་གཟབ་གཟབ་བྱས་ན་བཤེས་གཉེན་བསྟེན་ཚུལ་དེ་ལ་ཧ་ཅང་གི་ཡག་པོ་ཞིག་དགོས། དེ་མ་ཡག་ན་ལམ་གྱི་རྩ་བ་དང་ལམ་གྱི་གཞི་རྩ་དེ་འཆུགས་འགྲོ། བར་གྱི་དེ་འདྲ་བ་ཚོ་ཡིན་ནའང།

ཨོ་ལེ། ངས་རྒྱུ་དེ་ཚོ་ཚབ་དགོས་དང་དེང་སང་གྲྭ་བ་ཁ་ཤས་ཀྱང་ཡོད། ལ་ལ་ངས་ད་ཐོན་དུ་གཅིག་གཅིག་གཅིག་མ་གཉིས་གཉིས་གཉིས་བཅུ་བ་ཏིག་ཤི་ཡང་རུང་བ། ཏིག་ཤི་ཡོད་འདུག་ཁོ་རུ་ཁོ་བློ་དང་ཐོས་སེང་ཟིག་གིས་ངས་སྐད་ཆ་ཞིག་བཞག་ན། ཨོ་ལ་ཁོས་ད་བདེ་ལྡན་ཆུང་དུ་ད་པད་མོ་ཧ་ལ་མོ་ཤི་ཡོད། ཁོའི་བློ་དང་མི་མཐུན་པ་ཞིག་ཇི་ལིའི་ཏིག་ཤི་ཡོད་ན་ད་ཏིག་ཇི་འདྲའི་ནད་རིགས་གདའ་འོ།

ཨ་ལ་ད་ཅི་དགོས་ཤིག་ད། ལོ་བཅུ་གཉིས་སུ་ཨོ་ལ་སྣང་བ་གང་དྲན་ཤིག་ཁྱོད་ཚོ་ད་ཡག་པོ་ཟིག་མི་ད་དགོན་པའི་ནང་ལ་ཞུགས་ཏེ་ཞུགས་དགོས་འདུག་དེ་ན་ད་ཅི་ཞུགས་དགོས་ཨེ་ཡིན་མིན་ང་ལ་ཅིག་འགྲོ་དགོས་ཨེ་ཡིན་མིན་ཡང་དྲན་ཤོག་རེད། དེ་འདི་བསམ་བློ་གི་འགྱུར་ལྡོག་འགྲོ་རྒྱུ་དེ་གནས་ཚུལ་ལ་བསམ་བློ་མི་གཏོང་བསམ་བློ་གི་འགྱུར་ལྡོག་ཞིག་འདི་དེ་འདྲ་མང་པོ་ད་ལྟ་དེའི་ནང་ལའང།

འདི་ནི་འོ་ལས་རང་གཞན་གྱི་གནས་སྐབས་དང་མཐར་ཐུག་གི་སྨོན་འདུན་རྣམས་འདུན་པ་ཤུགས་དྲག་པོ་ཅན་བསྔོ་བ་ཞིག་འོ་ལས། ཐུན་མཚམས་སུ་ཡང་འོ་ལས་རྟག་ཏུ་ངུ་བས་ཆོས་འཕགས་དང། ནཱ་རོ་གིས་ཏི་ལོ་པ་མར་པས་ནཱ་རོ་མི་ལས་མར་པ། འབྲོམ་གྱིས་བླ་མ། སེ་བཙུན་དང་ཇོ་བོ་བསྟེན་ཚུལ་ལ་སོགས་པ་བཤེས་གཉེན་བསྟེན་ཚུལ་སྐོར་ལས་གསུང་རབ་དགོངས་འགྲེལ་དང་བཅས་པ་ལ་མང་པོ་བལྟས་ནས། དྲན་ཤེས་དང་ལྡན་པའི་སྒོ་ནས།